གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམས་ཚོ་ཡར་གྲ་སྒྲིག་བྱས་པའི་སྒྲུང་འདི་ཆུ་སྲིན་དང་ཤ་སྐེ་རིང་གི་སྒྲུང་རེད། དེའི་གོང་ལ་ཡང་རྨོ་ལགས་ཀྱིས་ཁྱེད་རྣམས་ཚོ་ཡར་ཆུ་སྲིན་དང་ཤ་སྐེ་རིང་ཁོ་གཉིས་ཁང་པ་སྤོ་ཡག་གི་སྒྲུང་ཅིག་བཤད་མྱོང་ཡོད། དེ་རིང་རྨོ་ལགས་ཀྱིས་ཡང་ཆུ་སྲིན་དང་ཤ་སྐེ་རིང།

དེང་སང་ཆུ་སྲིན་ཡང་མི་འདྲ་ཞིག་བྱེད་ཀྱི་ཡོད་རེད་ད། མཚམས་མཚམས་ལ་ཡང་སེམས་མ་གནས་པའི་བཟོ་བྱས། མཚམས་མཚམས་ལ་ཡང་འཁྱག་བྱས་ཤི་གྲབས་བྱེད་ཀྱི་ཡོད་རེད། མཚམས་མཚམས་ལ་ཡང་ཚིག་བྱས་ནང་གི་འཁྱག་སྒམ་ཁ་ཕྱེ་བྱས་མདུན་ལ་ཡང་བསྡད་ན་མ་གཞི་ཡོང་གི་ཡོད་མ་རེད། དགོང་དག་སླེབས་དུས་ཆུ་སྲིན་སེམས་སྐྱིད་པོ་ཅིག་མེད་བྱས་ཉལ་ཆས་ནང་ལོགས་ལ་ཡང་དགུ་ལྡུམ་བརྒྱབ་བྱས་ཉལ་བསྡད་ཀྱི་ཡོད་རེད། ཡང་ཞོགས་ཀས་སླེབས་དུས་ཆུ་སྲིན་དགའ་ཐག་ཆོད་བྱས་སེམས་སྐྱིད་པོ་ཞེ་དྲག་ཆགས་བྱས་ཟུར་གྱི་ཅ་ལག་ཚང་མ་ལོ་སྙིང་རྗེ་མོ་ཞེ་དྲག་མཐོང་གི་ཡོད་རེད། ཨོ་རྨོ་ལགས་ཀྱིས་བྱས་ན་ཆུ་སྲིན་ཕལ་ཆེར་དགའ་རོགས་བསྒྲིགས་མེད་འགྲོ། དགའ་རོགས་བསྒྲིགས་པའི་མི་གཅིག་ངོས་ནས་ཆ་བཞག་པ་ཡིན་ན་གནས་ཚུལ་འདི་འདྲས་ལྷག་གི་རེད།

ཤ་སྐེ་རིང་མོ་རང་དགའ་ཤོས་ལྕང་མ་དེའི་སྒང་ལ་ཡར་འཛེགས་བྱས་མོ་རང་ལ་ཡར་ལོ་མ་སོས་པ་ཟ་ག་ཤོག་ཟེར་གྱི་ཡིན། ཧེ་ཧེ། ལབ་བྱས་དེའི་སང་ཉིན་དེར་ཡང། ཤ་སྐེ་རིང་གི་ལྕང་མ་དགའ་ཤོས་དེའི་སྒང་ལ་ཡར་འཛེགས་བྱས་ལོ་མ་སོས་པ་ཉར་བྱས་སྒུག་བསྡད་པ་རེད།

འོ་ཡ་གྲོགས་པོ་ཆུང་ཆུང་ཚོ། དེ་རིང་གི་སྒྲུང་འདི་ད་རྫོགས་སོང་ང། སྒྲུང་འདིའི་ནང་ལོགས་ལ་ཡར་ཤ་སྐེ་རིང་དང་ཆུ་སྲིན་ཁོ་གཉིས་ག་འདྲས་སེ་ངོ་ཤེས་མིན་གྱི་སྐོར་བཤད་པ་རེད། ད་དག་ཡིན་ཞུ་ཨོ།